Peter Kartsidimas ལགས་ནི Victoria མངའ་སྡེའི Royal Automotive Club ཞེས་མདོར་ན། RACV། ཡི་འགྲུལ་བཞུད་འཆར་གཞི་དང་འཛུགས་སྐྲུན་བཀོད་སྒྲིག་གི་འགན་འཛིན་པ་ཞིག་ཡིན། ཁོང་གིས Victoria ནང་མི་མང་པོ་ཞིག་གིས་གློག་གི་སྦག་སྦག་རང་ཉིད་ཀྱི་ཁང་པའི་ཕྱི་ལ་སྤྱི་ལམ་དུ་བཏང་ཆོག་གི་མེད་པ་ཤེས་ཀྱི་མེད་པས་དངུལ་ཕོན་ཆེན་སྤྲད་ནས་གློག་གི་སྦག་སྦག་ཉོ་ཡི་ཡོད་ཅེས་ཁོང་གིས་གསུངས་དོན།

ཡང་མོ་ཊ་བཏང་སྟངས་ཚད་མཐོ་བ་སློབ་སྟོན་མཁན Steve Pizzati ལགས་ཀྱིས་ཨོ་སྟྲེ་ལི་ཡའི་མངའ་སྡེ་ཡོངས་ལས New South Wales ནང་སྒྲིག་གཞི་ཡ་མཚན་ཅན་མང་ཤོས་ཡོད་པ་དཔེར་ན་མོ་ཊ་བཏང་སྐབས་མྱ་ངན་ཁྲོམ་སྐོར་ལ་བརྡབ་གསིག་བཟོ་མི་ཆོག་པ་དང། སྤྱི་ལམ་དུ་བགྲོད་བཞིན་པའི་རྟ་འདྲོག་མི་ཆོག་པ་དེ་བཞིན་ཁྱེད་ཀྱིས་མོ་ཊ་བཏང་སྐབས་སྤྱི་སྤྱོད་རླངས་འཁོར་འབབ་ཚུགས་དུ་ཡོད་པའི་མི་གཞན་ཞིག་ལ་འདམ་བག་གཏོར་ན་ཉེས་ཆད་འཕོག་རྒྱུ་ཡོད་པ་ལྟ་བུ་ཡིན། སྐུ་ཞབས་པི་ཛཱ་ཏི་ལགས་ཀྱིས། སྒྲིག་ཁྲིམས་དེ་དག་འགའ་ཤས་རྒྱུ་མཚན་ལྡན་པ་ཡིན་ན་ཡང་འགའ་ཞིག་ལ་རྒྱུ་མཚན་མཐོང་གི་མི་འདུག་ཞེས་ཁོང་གིས་གསུངས་དོན། It's actually specific to mud and རླངས་འཁོར་བབས་ཚུགས་ཁོ་ནར་འདམ་བག་གཏོར་བ་ཡིན་ན་དངུལ་ཆད་འཕོག་གི་ཡོད། དེ་མིན་ས་ཆ་གཞན་ཞིག་ལ་འདམ་བག་གཏོར་བ་དང་ཡང་རླངས་འཁོར་བབས་ཚུགས་སུ་ཆུ་གཏོར་བ་ཡིན་ན་ཁྲིམས་འགལ་མ་ཡིན་པ་ནི་ཁྱད་མཚར་པོ་མཐོང་གི་འདུག། ཡང་དེ་བཞིན་པི་ཛཱ་ཏི་ལགས་ཀྱིས་ནིའུ་སཱུཐ་ཝེལ་མངའ་སྡེའི་ནང་རྐང་བགྲོད་ལམ་དང་འབྲེལ་བའི་ཁྲིམས་དགོད་བྲོ་བ་ཞིག་ཡོད་ཅེས་ཁོང་གིས་གསུངས་དོན། གལ་ཏེ་མི་ཞིག་གིས་རྐང་བགྲོད་ལམ་མགྱོགས་པོ་མ་བརྒལ་བ་ཡིན་ན་སྒོར་དྲུག་ཅུ་རེ་དྲུག་གི་དངུལ་ཆད་ཡོད། གལ་སྲིད་མི་དེས་རྐང་པ་ལ་རྨས་སྐྱོན་ཕོག་ཡོད་པའི་རྐྱེན་གྱིས་མགྱོགས་པོ་ལམ་བརྒལ་མི་ཐུབ་པ་ཡིན་ན་ཡང་ཉེས་ཆད་ཕོག་པའི་ཉེན་ཁ་ཡོད་པ་ནི་རྒྱུ་མཚན་དང་ལྡན་པ་ཞིག་མཐོང་གི་མི་འདུག་ཡང་གལ་ཏེ་ཁྱེད་རང་ཏས་མེ་ནི་ཡར་འགྲོ་འཆར་ཡོད་ཚེ་སྐུ་ཞབས་པི་ཛཱ་ཏི་ལགས་ཀྱིས་ལག་ཐོགས་ཁ་པར་སྟེང་ཡོད་པའི་ཇི་པི་ཨེས་ཀྱི་ཚབ་ཏུ་ཐབས་ལམ་གཞན་ཞིག་གྲ་སྒྲིག་གནང་དགོས་ཞེས་ཁོང་གིས་གསུངས་དོན།
That is one that comes up quite regularly whether it is མངའ་སྡེ་གཞན་ཁག་གི་ནང་ཁྱེད་ཀྱིས་ཁ་པར་ཐོག་ཏུ་ཡོད་པའི Google Maps བེད་སྤྱོད་བྱེད་ཆོག་གི་ཡོད། འོན་ཀྱང་ཏས་མེ་ནི་ཡའི་ནང་དེ་ལྟར་བྱེད་པར་ཁྲིམས་འགལ་ཡིན་པས་ས་གནས་གཞན་ཁག་ནས་ཡུལ་སྐོར་སྤྲོ་འཆམ་པ་ཚོས་དེ་མི་ཤེས་པར་ཁ་པར་ཐོག་ཇི་པི་ཨེས་བེད་སྤྱོད་བྱས་ནས་དངུལ་ཆད་ཕོག་པ་མང་པོ་ཡོང་གི་ཡོད། ཡང་དེ་བཞིན་ཁན་བེ་རའི་ནང Round About ཞེས་པ་སྟེ་སྐོར་ལམ་དུ་ཐད་ཀར་བསྐྱོད་སྐབས་ཁྱེད་ཀྱིས་སྐོར་ལམ་དེ་ནས་ཕྱིར་འདོན་གྱི་ཡོད་པ་བཞིན། གཡོན་ཕྱོགས་སུ་འགྲོ་འཆར་ཡོད་པའི་གློག་བརྡ་བཏང་དགོས་པ་ཡིན། སྤྱི
བཏང་ནས་སྐོར་ལམ་དུ་ཁ་ཕྱོགས་སྟངས་དང་འབྲེལ་བའི་སྒྲིག་གཞི་མང་པོ་ཡོད་པ་ལས་ཡ་མཚན་ཤོས་དེ་ནི་ཁེན་བེ་རའི་ནང་སྐོར་ལམ་དུ་ཐད་ཀར་བསྐྱོད་ཀྱང་གཡོན་ཕྱོགས་ཀྱི་གློག་བརྡ་བཏང་དགོས་པ་ཡིན། དེ་ནི་མངའ་སྡེ་གཞན་ཁག་ཏུ་ཐད་ཀར་འགྲོ་བར་གློག་བརྡ་སྤྲད་མི་དགོས་པ་ཡིན། དེ་བཞིན་སྐུ་ཞབས Peter Kartsidimas ལགས་ཀྱིས་ཁྱེད་ཀྱིས་རྒྱ་ལམ་ཐོག་ཏུ་མོ་ཏྲའི་མགྱོགས་ཚད་ཧ་ཅང་དལ་པོ་བཏང་བར་ཉེས་ཆད་ཕོག་སྲིད་པ་དང་ཡང་རྐང་འཁོར་ཞོན་མཁན་རྣམས་ཀྱི་སྒྲིག་གཞི་དང་འབྲེལ་བའི་བསམ་པ་གོ་ལོག་ཅན་ཡོད་པ་ཉེན་གཟབ་གནང་དགོས་ཞེས་ཁོང་གིས་གསུངས་དོན། There's a misconception that bike riders have to use མི་མང་པོ་ཞིག་གིས་རྐང་འཁོར་གཏང་མཁན་རྣམས་རྐང་འཁོར་ལམ་ཁོ་ནར་བསྐྱོད་དགོས་པའི་བསམ་པ་གོ་ལོག་ཅན་ཞིག་ཡོད་དེར་བརྟེན་རྐང་འཁོར་གཏང་མཁན་ཞིག་རང་ཉིད་ཀྱི་མོ་ཏྲའི་གཡས་གཡོན་ལ་ཡོད་སྐབས་མོ་ཏྲའི་དུང་སྒྲ་གྲགས་ཚུལ་ཡོད། ལྷག་པར་དུ Victoria ནང་རྐང་འཁོར་གཏང་མཁན་རྣམས་མོ་ཏྲ་ལྟ་བུ་གཞི་ཐོག་ཏུ hook turn ལེན་ཆོག་གི་ཡོད། ཡང་སྐུ་ཞབས Steve Pizzati ལགས་ཀྱིས་མངའ་སྡེ་དང Territory མང་ཆེ་བའི་ནང་མོ་ཏྲ་གཏང་སྐབས་ལག་པ་གཡུག་གཡུག་བཏང་བ་དང་དཔུང་པ་སྒེའུ་ཁུང་སྟེང་བཞག་པ། མོ་ཏྲའི་དུང་སྒྲ་སྒྲོག་པ། མོ་ཏྲའི་མདུན་གློག་སྤར་བ་སོགས་ཁྲིམས་འགལ་ཡིན་ཚུལ་ཁོང་གིས་འགྲེལ་བརྗོད་གནང་དོན།

དེ་དང་འབྲེལ་བ་ཐད་ཀར་ཡོད་པ་ཞིག་ལ་མངའ་སྡེ་མང་ཆེ་བའི་ནང་མོ་ཏྲ་གཅིག་གིས་ཁྱེད་ཀྱི་མདུན་དུ་འགྲོ་སྐབས་དེར་ལམ་མ་སྤྲད་པར་རང་ཉིད་ཀྱིས་མོ་ཏྲའི་མགྱོགས་ཚད་སྤར་བ་ནི་ཁྲིམས་འགལ་ཡིན། དེ་ཡང་སྐུ་ཞབས Pizzati ལགས་ཁོང་དེ་སྔར་ཨོ་སི་ཀྲི་ལི་ཡའི Porsche མོ་ཏྲའི་འགྲན་རྩོད་པ་ཞིག་ཡིན་པས་ཕྱི་རྒྱལ་ཁག་ཏུ་དུས་ཚོད་མང་པོ་བཏང་ཡོད་པའི་ཉམས་མྱོང་ཡོད། དེར་བརྟེན་ཁོང་གིས་རྒྱལ་ཁབ་དེ་དག་གི་མོ་ཏྲ་བཏང་ཕྱོགས་ཀྱི་སྒྲིག་ཁྲིམས་སྐོར་ཤེས་རྟོགས་ལེགས་པོ་ཡོད་པ་ཡིན་འདུག་ཁོང་གིས་ཡུ་རོབ་དང་བསྡུར་ན་ཨོ་སི་ཀྲི་ལི་ཡའི་ནང་ཁ་ལོ་བའི་ལག་འཁྱེར་རག་པར་སྦྱོང་བརྡར་དགོས་མཁོ་དམ་པོ་དེ་ཙམ་མེད་ཞེས་ཁོང་གིས་གསུངས་དོན།
Please be aware that the the drivers system in Australia is། ཕྱི་རྒྱལ་ཡུལ་གྲུ་ཁག་ལས་སླེབས་པའི་མི་ཚོས་ཤེས་དགོས་ཡ་ལ་ཨོ་སི་ཀྲི་ལི་ཡའི་ནང་མོ་ཏྲའི་རྒྱུགས་འབྲས་དེ་ཧ་ཅང་སྟབས་བདེ་པོ་དང་རྨང་གཞིའི་རྒྱུགས་འབྲས་ལོན་རྗེས། མོ་ཏྲ་བཏང་ཆོག་གི་ཡོད་པས་ཨོ་སི་ཀྲི་ལི་ཡའི་མི་མང་པོ་ཞིག་ལ་དངོས་སུ་མོ་ཏྲ་མ་བཏང་གོང་ལ་སྦྱོང་བརྡར་ཡག་པོ་དེ་ཙམ་མེད་པ་ཡིན། དེ་སེམས་ལ་བཞག་པའི་ཐོག་མོ་ཏྲ་གང་གཟབ་བཏང་གནང་རོགས། ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་མངའ་སྡེ་དང Territory སོ་སོའི་ནང་མོ་ཏྲ་བཏང་ཕྱོགས་ཀྱི་སྒྲིག་ཁྲིམས་སྐོར་གནས་ཚུལ་རྒྱས་པའི་ཆེད།